མ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བྱང་ཆུབ་ཀྱི་སེམས་དང་བཅས་ཏེ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ་གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས། ད་ད་རེས་འཆི་ཁ་བར་དོ་འདི་ཞུ་ནི། ད་འཆི་ཁ་སྡུག་བསྔལ་གྱི་བར་དོ་ཟེར་མི་འདི་བར་དོ་རྣམ་པ་དྲུག་འདི་བཤད་པའི་ཡོད་པའི་ནང་ལས་ཏེ་ད་ད་རེས་ཧ་ལམ། འཆི་ཁ་རྡོ་སྙེད་ཀྱི་བར་རྡོ་སེམས་མེད་འདི་ན་ལོ་ཧི་བྷི། འཆི་ཁ་རྡོ་སྙེད་ཀྱི་བར་རྡོ་འདི་ན་ལོ་ཡ་སྟེ་འདི་ན་ལེ་མ། ད་སྙུན་གྱི་རིམ་པ་དང་དང་པོ་དེ་གྱི་ངོ་སྤྲོད་ཅེས་པའི་སོ་སོ་བའི་ཞུ་ནི་ཏེ་ད་བྷི་བྷུ་ད་ལུ་ད་ད་རེ་འཆི་ཁ་རྡོ་སྙེད་ཀྱི་བར་རྡོ་སེམས་མེད་ཀྱི། བར་དོ་དྲུག་གི་ནང་ལས་བཞི་པ་གཟུངས་ཀྱི་ཕུང་ནི་ཡིན་པས་བཞི་པ་འཆི་ཁ་དུག་ཉིད་ཀྱི་བར་དོ་སེམས་མི་དྲེད་ཀྱི། དང་ངོ་སྤྲོད་དེ་བཞུགས་ནི་ཡིན། དང་པོ་འཆི་ཁ་དུག་ཉིད་ཀྱི་བར་དོ་སེམས་མི་དེ་ག་གཟུངས་ཀྱི་ལུགས་ལམ་ནི་ཡིན་ན་རྣོ་བ་ཅན་དེ་ཧེ་མ་ར་ཧ་འདི་ཉེ་གོ་པིང་ཡིན་ལ་འཆི་ཁ་སེམས་ཁ་ལུགས། དང་དཔལ་བའི་ཞགས་པ་ཅན་སྨིད་ཀྱི་ན་དྷེ་ཏི་དང་ཚེ་ཟེགས་ཏི་དགྱེས་པའི་ཞིམ་ལས་པའི། མི་ན་སྟེ་ཚེ་ཟད་མི་ཅིག། ད་ལོ་གཅིག་གི་རྒྱབ་ལས་ཤི་ནི་ཡིན་འདི་གིས་འབད་ཟེར་ཅིག་རུང་ཡང་འདྲ། ཟླཝ་དག་པ་ཅིག་གི་རྒྱབ་ལས་ཤི་ནི་ཡིན་རུང་ཡང་འདྲ། ཉིནམ་དག་པ་ཅིག་གི་རྒྱབ་ལས་ཤི་ནི་ཡིན་རུང་ཡང་འདྲ། དེ་མ་པ་འདི་ཏེ་མི་འདི་དྷེ་རི་བ་རི་ཤི་ནི་གུ་ལྷོད་བེ་རི་གི་བེ་ཤི་རི་མི་ཅི་མམ། ད་འང་དི་རྐྱེན་འདི་ནད་གདོན་འདི་ཚུ་ད་འང་འདི་བཟུམ་སྦེ་དྲག་པོ་གཅིག་གིས་འབད་ཞིནམ་ལས་འབད་བཏབ་དེ་གིས་འབད། ཨང། འདི་གནད་དོན་སྡུག་དྲག་ཅི་བག་ཟུན་འདྲེ་གྱི་བས། སྨོན་ཆུ་རིམ་གྲོ་ག་རིམ་གྱི་བས་དེ་གྱི་བས་སེ་ཆུ་རུ་ཡ་ཡ་མ་ལོ་བོ་བ་ཁོ་ར་གྱི་ཚེ་ར་ཟིག་དེ་གྱི་བས། སྨོན་ཆུ་རིམ་གྲོ་ག་ཅི་བས་དེ་གྱི་བས་སེ་ཆུ་རུ་ར་བྷན་ཐ་མེ་བ་བས་དེ་གྱི་ཡ་མ་ལོ་བ་བས་ཤིམ་ད་བས་ཐེ་རི་བ་རི། ཏེ་བ་ཤི་ནི་གུ་ཧུད་དེ་གྱི་བས། བས་མི་གྱི་མི་གཅིག་ལུ་ཆ་བྱ་བ་བྱིན། ཏེ་ཨང་འདི་མི་དེ་གྱི། ཚེ་འདི་ལོ་དུས་ནི་ཀྱི་རང་དབང་དེ་མ་སྦ་ལེ་ར་རྫོགས་སོ་འདུག་ལ། ཚེ་འདི་ལོ་དུས་ནི་ཀྱི་གོ་སྐབས་མ་སྦ་ལེ་ར་མི་འདུག། ད་འཛམ་བུ་གླིང་ན་ལོ་སྨིན་སི་ཚ་ཅི་ཀྱེ་ཏི་ཀྱི་པའི་ཐེ་འོང་མམ། དེ་བབ་ད་ལོ། ཀྱེ་ནི་ཀྱི་འདི་ལོ་དུས་ཚོད་འདུག་བ། ཤི་ནི་ཀྱི་འདི་ལོ་དུས་ཚོད་མི་འདུག་ལ། ང་ཅག་ར་ཆག་ཆག་པའི་ཉིན་ཟླ་རེ་འདས་པའི་དུས་བམ། ཉིན་ནག་པ་འདས་པའི་དུས་སྐབས་མི་དུས་སྐབས་མི་ཤེས་པས། སྣང་སྲིད་ཨ་ནི་གསུམ་གཅིག་པའི་དུས་སྐབས་མི་དུས་སྐབས་མི་ཤེས་པས་དེ་པས་ནི་དེ་གྱིས་ཏེ་ང་ཅག་ར་ཆག་ཆག། ཉིན་དགའ་ལྡེམ་གཅིག་དུས་ནི་ཡོད་དགའ། ནམ་ཟླ་ནམ་ཤི་ནི་ཡིན། དུས་ཚོད་དགའ་ལྡེམ་གཅིག་ལོ་ཡིན། ཆུ་ཚོད་དགའ་ལྡེམ་གཅིག་ལོ་ཤི་ནི་ཡིན། མི་ཤེས། སྲི་ཞུ་ནི། ད་ང་བཅས་ར་ཀྱི་མི་དེ་ན་ཚེ་ར་ཤི་རེ་འདེ་ཀྱེ་བེ་ད་ག་ཅི་བེ་རུ་ཡ་ལོ་མེ་བ་བེ་ཐད་རི་བ་རི་ཤི་ནི་ཏན་ཏེ་གོ་ཧོད་འདེ་ཀྱེ་བེ་ད་ཧ་ན་ལས་འགོ་བཟུང་འདེ་ཀྱེ་བེ་ཞིནམ་ལས་བེ་དེ་རིམ་པ་བཞིན་དུ། ད་ས་ཆུ་ལུ་ཐིམ་ཡིན་ལོ་ཆུ་མེ་ལུ་ཐིམ་ཡིན་ལོ་མེ་རླུང་ལུ་ཐིམ་ཡིན་ལོ་རླུང་ནམ་མཁའ་ལུ་ཐིམ་ཡིན་རྣམ་ཤེས་ནམ་མཁའ་དེ་ད་ཧ་ནི་བཟུང་བེ་དེ་ད་སྟོང་པ་གི་རང་བཞིན་ཅི་མ་མོ་ལ།

ཕྱི་གི་དབུགས་ཕྱི་ནང་ནང་གི་དབུགས་དེ་སུ། ལུས་ཀྱི་སྒོ་དགུ་ཟེར་ཡོད་པ་ཡིན། དེ་ཡང་འདི་ག་སྟེ་ཅི་ཁ་ལས་ང་བཅས་ར་མི་ཤི་ཨུ་དར་ལུ། རྣམ་ཤེས་དེ་ཕྱི་ཁ་ལུ་ཐོན་འགྱོ་གོ་བ། དེ་ཡང་ཅི་མར་མིག་ཏོ་ནང་ལས་ཡང་ཅི་མ་འདེ་ཁ་ནང་ལས་ཡང་ཅིན་ལྷ་པ་གི་དོང་ནང་ལས། དེ་ཡང་འདི་བཟུམ་འབད་ཡང་ཅི་མར་སྨིན་མཚམས་ལས། དེ་ཡང་ཅི་མར་དེ་ང་བཅས་ར། དེའང་འདི་གསང་ལམ་ཟེར་ཏེ་ཆུ་ལམ་དང་བཤང་ལམ་འདི་ཚུ་ནང་ལས་དེའང་འདི་བཟུམ་འབད་ཐོན་འགྱོ་དོ་ཡོད་པ་ཡིན། དེ་ཡང་ཅིན་ལས་ཏེ་རབ་བྱུང་པ་ཅིན་ཡང་སྤྱི་ཚོགས་པོ་ལས་ཐོན་འགྱོ་གོ། དེ་འདི་བཟུམ་འབད་ལུས་ཀྱི་སྒོ་དགུ་ཟེར་ཡོད་པ་ཡིན། དེའང་འདི་ག་ཏི་ལས། ཐོན་འདི་གྱི་བེ་སའི་སྤྱི་རུ་ར་ཏི་དང་དུས་སུའང་ནི་སྣ་ལུག་ཧེ་བདག་ལུག་རྣམ་ཤེས་དེ་ཕྱི་ཁ་ཐོན་འགྱོ་ར་འགྱོ་གོ། དེ་གཟུགས་འདི་ཡིས་ཏེ་བེམ་པོ་གྱི་རང་བཞིན་ཡིན་པས་ས་དང་རྡོ་བཟུམ་འབད་ཀོའོ་བཞག་དེ་སྐྱེས་པའི་ལུས་དང་རྣམ་ཤེས་ཁ་འབྱལཝ་སེའང་སྣ་ལུག་ལ་བི། དེའང་འདི་དེ་བཞིན་ནི་ཀུ་ཐད་རི་བ་རི་ཤུལ་མིག་གི་རྨི་ལྟས། སྲོག་གི་དབང་པོ་དེ་སུ་ཕྱི་གི་དབུགས་དང་པོ་རིམ་པ་བཞིན་དུ་ཆད་དེ་ལས་ནང་ན་གི་དབུགས་དེ་ཚུ་ཆད་བས་བས་ཏེ་དེ་བཞིན་རྣམ་ཤེས་དེ་ཡི་ཏེ་དག། ཐིམ་རིམ་དེ་འབྱུང་བ་ཐིམ་རིམ་དེ་སུ་རིམ་པ་བཞིན་དུ་ཐིམ་དེ་གི་བས་དེ་ལས་ནང་ན་གི་དབུགས་ཆད་པའི་སྒང་ལས་རྣམ་ཤེས་སྣང་བ་དང། དེ་ལས་འདས། མཆེད་པ། དེ་ལས་ཐོབ་པ། ཉེར་ཐོབ་འོད་གསལ་ཟེར་དེ་གི་བས་རིམ་པ་བཞིན་དུ་འདས་པས་ཐིམ་འགྱོ་ནི་འམ། དེ་ཨང་དེ་ཐིམ་དེ་སྐྱེས་པའི་ཞིནམ་ལས་འབད། དེ་མ་པ་ལས་ར་དེ་དག། དཔེར་ན་ཧ་ལམ་ང་བཅས་ར་མི་དེ་ཡིས་ཞག་གསུམ་དེ་ཅི་ཞག་ཕྱེད་ད་བཞི་དེ་ཅི་ཤི་མི་ཚར། ཕྱི་ཁ་ལས་བལྟཝ་ད་ལུ། དེ་ཤི་སོབ་བཟུམ་ཅིག་འབད་དེ་སྐྱེས་པའི་སའི་ལྕེ་རུ་ར། ནང་ན་གི་དབུགས་དེ་ཚུ་ཆད་མ་ཚར་བ་བས་ཞིནམ་ལས་བས་དེ་དེ་བས་སྡོད་དོ་ཡོད་པ་ཡིན། དེ་བས་ནི་དེ་གིས་ང་བཅས་ར་མི་དེ་སུ། དེ་ད་ཞག་གསུམ་དེ་ཅི་མི་མ་བཏང་བར་བཞག་དགོ་མི་གི་གནད་དོན་ཡས་དེ་ཡིན། དེ་མི་ཤི་མ་ཚར་བ་བས་ནི་འགྲིག་གི། དེ་ཕྱི་གི་དབུགས་ཆད་ཚར་རུང་ནང་ན་གི་དབུགས་ཆད་མ་ཚར་ནི་འགྲིག་གི། དེ་ཤི་དེ་བྱ་གསུམ་འདས་ཀྱི་མི་མ་བཏང་བར་བཞག་གོ་མི་གནས་དོན་གནས་དེ་ཉིན་སྲིད་ཞུ། ད་དུས་མཐའ་བཅུ་དུས་དུ་ཡིན་པས་ཞུ་བ་བྱིན། དེ་འཆི་ཁ་རྡོ་སྙེད་ཀྱི་བར་དོ་སྲིད་མི་དེ་འཆི་ཁའང་སྲིད་མི་དེ་ང་ཅི་ར། དེ་ཤི་འོས་ཀྱི་སྐབས་ལུགས་འཆི་ཁ་མའང་འཆི་ཁར་སྲིད་མི་དེ་ཨ་ནི། ད་འཆི་ཁ་སྣོད་བཅུད་ཀྱི་རྡོ་སྙེད་སྲིད་མི་དེ་ཡ་ཨ་ན་ཉོ་ནི་ལ། རྒྱུད་ཀྱི་རྣམ་ཤེས་དེ་ཡི་དེ་ཕར་ཐོན་འགྱོ་ནི་འགོ་བཙུགས་དེ་གི་འབད་བའི་སྒང་ལས་ཏེ་ཨ་ནི་འབྱུང་བ་ཐིམ་རིམ་དེ་ཚུ་འགོ་བཙུགས་པའི་སྒང་ལས་ཏེ་མི་དེ་འཆི་ཁ་སྡུག་བསྔལ་གྱི་བར་དོ་འཆི་ཁ་སྡུག་བསྔལ་གནད་གཅོད་ཡོད་ཟེར་ཏེ་ཨ་ནི་བཟུམ་འབད་འཆི་ཁ་གནད་གཅོད་ཀྱི་སྡུག་བསྔལ་དེ་ཏེ་ཨ་ན་དྲག་པོ་དེ་དེ་ནང་ལུ་མྱོང་ནི་ཡིན་ལ་ཏེ་ཨ་ནི་གསུམ་པའི། ད་གཙོ་བོར་རྣམ་ཤེས་དེ་ཡི་ཏེ་ཐིམ་རིམ་འགོ་བཙུགས་སྟེ་ཀྱི་བེ་ཞིནམ་ལས་བེ་ཏེ་ད་ཕྱི་ཁ་ལུ་ཐོན་ལུས་ཀྱི་སྒོ་དགུ་ག་ཏེ་ལས་བེ་ཏེ་ཀྱི་བེ་ཚར་ཅི་རུང་ཕྱི་ཁ་ཐོན་འགྱོ་མ་ཚར་ཚུན་ཚོད་ཀྱི་བར་ན་ལུ་ཏེ་ཨང་ཏེ་འཆི་ཁ་སྡུག་བསྔལ་གྱི་བར་དོ་སེ་སླབ་ཨིན་ཏེ་ཏེ་སོ་ཀྱི་རིམ་པ་འདི་ཏེ་ཁ་གསལ་བེ་ཏེ་ད་རེས་ངོ་སྤྲོད་ཙམ་ཅིག་ཁ་གསལ་བེ་ནངས་པ་ལས་ཞུ་འོང་སེ་ཞུ་ནི། ད་ད་རེས་ངོ་སྤྲོད་ཙམ་ཅིག་བེ་ཞུ་འམ་དེ་དེ་ན་ལས་མ་སྤེལ་ཡོད་གང་ལས། དེ་རེ་རེ་བཞིན་དུ། འབྱུང་བ་ཐིམ་རིམ་ཟེར་བ་ད་ལུ་ས་ཆུ་ལུ་ཐིམ་ཆུ་མེ་ལུ་ཐིམ་མེ་རླུང་ལུ་ཐིམ་རླུང་རྣམ་པར་ཤེས་པ་ལུ་ཐིམ་དེ་ཡང་ནི་བཟུམ་རིམ་པ་བཞིན་དུ་ཐིམ་ལུགས་དེ་སུ་ག་དེ་བེ་ཐིམ་འགྱོ་ནི་ཡིན། དེ་ལས་འདས་པ་རྣམ་ཤེས་སྣང་བ་དང་མཆེད་པ་ཐོབ་པ་ཉེར་ཐོབ་ཉེར་ཐོབ་འོད་གསལ་ལུ་མ་ཐིམ་ཚུན་ཚོད་ཀྱི་བར་ན་ལུ་ག་དེ་བེ་ཐིམ་ནི་ཡིན། ཐིམ་རིམ་གྱི་སྐོར་ལས་དེ་སུ་རིམ་པ་བཞིན་དུ་དེ་ད་ན་ལས།